བཀྲ་ཤིས་ཀ་ནས་ཚོ་ལོ་ཅིག་འདི་རིང་བཅོས་པ་མ་ནས་མེད་ཀྱག། དང་པོ་ཆོས་དང་འགལ་ལ་ནོག། སངས་རྒྱས་ཐུགས་རྗེ་ཅན་ནི་གསུང་དང་འགལ་ལ་ནོག།
སངས་རྒྱས་ཁོ་རང་ངི་དེ་ནས་ཞལ་ནས་མོལ་ཏེ་ཡོད་ཀྱག་གི། སངས་རྒྱས་ཆང་ནི་ཆང་འཐུང་ང་ཡི་སློབ་མ་མིན་མོལ་ཏེ། ཆང་འཐུང་མཁན་ཅིག་ཡིན་ནས་ཕར་ལ་མི་ཞིག་ཡིན་ནས་ཕར་ལ་དེ་ནས་ཁོ་མ་ཎི་འདོན་མཁན་ཅིག་ཡིན་ན་བཛྲ་གུ་རུ་འདོན་མཁན་ཡིན་ན་ཁོ་ཅི་སྐོར་ར་སྐོར་མཁན་ཡིན་ན་ཁོ་ཆོས་དགེ་བ་ག་ཟུག་ཅིག་བཅོ་མཁན་ཅིག་ཡིན་ནའང་ཁོ་ཆང་ཞིག་འཐུང་ནས་ཕར་ལ

ཆང་དང་རམ་གོལ་བཅས་ཟེར་ཧྲོལ་སྔོན་པོ་ལྟར་དེ་ཡོད་ཅེས་པའི་གཞས་དེ་ཁྱོག་སྟོང་སྔོན་ལ་ཆང་དང་རམ་འཐུང་ཅེས་པོ་སྨྲ་ནས་ཡང་སྤ་ཡང་སྤེ་ན་སློབ་བསྟེན་ནོ། དེ་རིང་རམ་དགེ་ལ་སྒང་འཐུང། ཐོ་རེ་རྡོ་འཐུང། ནང་ལ་གསུམ་འཐུང་སྤ་ཚང་ན་ཆང་གིས་རྒྱུ་ར་ལ་ཅི་དགོས།

ཆོས་འཇིག་རྟེན་སྤྱི་ཚོགས་ཚང་མ་ལ་གནོད་ཅེས་སི་ང་དང་ན་ལ་ཞིག་སོང་སྟེ་ཡོད་ཀག། ཧའི་ཧའི་ཁྱོག་སྟོང་ཀུན་ཨི་ན་གཞོན་ནི་དུས་པོ་རང་མི་ཚེ་ཕིའ་རང་ནང་ཁང་པའི་ཕིའ་ཁྲ་ཅེས་སི་དུས་པོ་ཡིན་ནོག་པ་ནང་ཚང་པོ་དགའ་མོ་བདེ་མོ་ཆ་ཅེས་སི་ཕིའ་ཤ་འབད་ཁྲག་འབད་བཏང་ཅེས་སི་དུས་པོ་ཡིན་ནོག་པ།

ཆོས་ལུགས་ཚང་མ་གཅིག་སྒྲིལ་སྐྱོད་དེ་ཚོགས་པ་ཚང་མ་གཅིག་སྒྲིལ་སོང་སྟེ་མང་ཆེ་བ་ཉེར་བཞི་དེ་དབུས་གཞུང་ལ་ཡི་ཞུ་བའོ་རྒྱུན་གྱི་དེ་ལ licence སལ་ཅེས་ལ་ཟའི་བསམ་པ་སལ་ཏེ་ང་དང་ཡང་སུ་བ་ཆོག་སེ་ན་གཟུགས་མ་ཟ་ད་དེ་ནས་གཡུ་ནི་ག་ཟུག་ཡོད་ན་ང་དང་ཚང་མས་ཕའི་ཡོ་ང་དང་ལག་སིང་ཏྲེ་སེ་ར་ནོག་ལག་སིང་ཧི་དེ་ན་ནོག་ས་མ་རག་ལེ་གི་ང་དང་ལག་སིང་ཡོང་ཆ་ཤ་ནི་ཇ་ནེ་རེ་ཤན་ཕྲུ་གུ་ནི་ཕས་དེ་ནི་ང་དང་ཨ་ཡུ། མ་རྒྱལ་ལ་མ་ནི་འོས་པ་ང་དང་ཀ་དམ་ཞིག་ཡིན་ནོག་བསམ་མ་རག་ངེ། ནང་པའི་ཚོགས་འདུས་སི་ཙམ་ཞིག་ང་དང wine shop ནང bar རི་ང་དང་མ་ལིག་ཀུན་ཏེ་ཏེ་ཚང་མ་ང་དང་ཇོ་ཁང་ང་ང་དང་བོས་ཏེ་ཁྱོངས་ཁོང་མཉམ་པོ་མ meeting རྒྱས་པ་སོང་ཀ་བེ་ན bar wine shop མ་ལིག་ང་དང་སུམ་ཅུ་ཞིག་གི་ཀ་སྐྱོད། དེ་ནི་ཁོ་བ་ང་དང་དྲི་བྲལ་བཞུས་སྤུན་ཏེ་ནི་ཡི་ཆང་བེ་ཀ་ནི་ང་དང་ཙམ་ཞིག་ནོ་ཚ་ཁལ་ང་དང community ན་ཆ་རུག

དེ་ནས་ངས་བསམ་པས་ན་ང་དང་ཨི་སྐྱེམས་སི་ཐོག་པའི་ཀ་ཨི་རམ་དོན་ཅེས་སི་ཐོག་པའི་ཀ་ཨི་བེ་ཨར་དོན་ཅེས་སི་ཐོག་པའི་ཀ་དེ་ནི་ང་དང་ཙ་པིག་ཤིག་སྣང་མེད་ང་དང་ཆ་མཁན་ཙོགས་སུ་ང་མཐོང་འདུག་ཇུ། འཐུངས་ཏེ་འཐུངས་ཏེ་ད་བོ་ཏལ་སྟོང་པ་ཀུན་ནི་རི་ཆགས་ཏེ་ཐང་གང་སྟེ་གཟིགས་ཤིག་ཨང། གཞན་ནི་ཚང་མ་པེ་ནེ་ཡིན་ནོག་པ་དེ་པེ་ནེ་ཚང་མ་རང་གཅིག་པའི་གྲོད་པའི་ནང་བཏང་ངེ་སང།